ང་ཚོའི་ཨ་རི་རླུང་འཕྲིན་ཁང་གི་ཆོས་རིག་གི་ལེ་ཚན་འདིའི་ནང་ལ་ཡང་ད་ད་རེས་མིག་སྔར་གནས་མཆོག་རྡོ་རྗེ་གདན་ལ་ཡང་དཔལ་ས་སྐྱའི་ལོ་རེའི་སྨོན་ལམ་ཆེན་མོ་ད་འདི་དབུ་འཛུགས་གནང་བྱས་ཉིན་གྲངས་ཁ་ཤས་ཤིག་འགྲོ་གི་ཡོད་རེད། ཨ་ནི་ད། འདིའི་ཐོག་ལ་ཡང་ད་ལྟ་མཁན་པོ་མཁྱེན་བརྩེ་ལགས་སུ་བཀའ་འདྲི་ཞུ་ཡས་ཡིན། ཨ་ནེ། མཁན་པོ་མཁྱེན་བརྩེ་ལགས་ཐོག་མར་དེ་ལ་ཡང་འདི་གཅིག་གསུང་གནང་དང། ད་ལྟ་ས་སྐྱའི་སྨོན་ལམ་ཆེན་མོ་འདི་ཐོག་མར་ག་དུས་དབུ་འཛུགས་གནང་བ་ཅིག་རེད་ཨ་ནེ་ས་ཆ་ག་པར་དབུ་འཛུགས་གནང་བ་རེད། འདིའི་ཐད་ལ་ཡང་ཐོག་མར་ངོ་སྤྲོད་ཞིག་གནང་དང།

བཅུའི་རིང་གང་དུ་འཚོགས་གནང་ཡས་གཏན་འཁེལ་ཡོད་ས་རེད། ད་ད་རེས་སྨོན་ལམ་གྱི་ཚོགས་མགོན་དུ་ཨ་ནེ་ད་སྐུ་མདུན་བཟོས་ནས་མི་འདུག་ད་ད་བླ་མ་སྤྲུལ་སྐུ་གནད་འགག་ཅན་སུ་སུ་ཆིབས་བསྒྱུར་གནང་ཡོད་ན། ལགས་རེད་ང་ཚོ་སྤྱི་བཏང་ལོ་རྟག་པ་རེ་གི་ཨ་ནེ་སྨོན་ལམ་དུ་ཉི་མ་བཅུ་བཅུ་དེའི་རིང་འཚོགས་ཀྱི་ཡོད་རེད་དེ་ཡིན་དུས་ཙམ་པ་ད་ལོ་ཡིན་ན་ཡང་ཕྱི་ཟླ་བཅུ་གཉིས་པའི་ཁྱེད་ཀྱིས་གསུངས་པ་ནང་བཞིན་རེད་ཕྱི་ཚེས་ཉི་ཤུ་རྩ་ལྔ་ནས་བཟུང་སྟེ་ཕྱི་ཟླ་དང་པོའི་ཚེས་གསུམ་བར་དུ་ཉི་མ་བཅུ་དེའི་རིང་འཚོགས་ཡ། བྱེད་ཀྱི་ཡོད་རེད། ད་དེའི་རིང་གི་དབུ་བཞུགས་གཙོ་བོ་འདྲ་པོ་དེ་ང་ཚོ་དཔལ་ས་སྐྱའི་གོང་མ་ཁྲི་འཛིན་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་དང་ཨ་ནི་ཕོ་བྲང་ཕུན་ཚོགས་ཕོ་བྲང་དང་སྒྲོལ་མ་ཕོ་བྲང་ཁག་གཉིས་ཀྱི་གདུང་སྲས་རྣམ་པ་གཉིས་དེ་ནས་ངོར་ཁྲི་པ་ཐར་རྩེ་མཁན་རིན་པོ་ཆེ་མཆོག་ཨ་ནི་བཅོ་བརྒྱད་ཞབས་དྲུང་རིན་པོ་ཆེ་ཁང་གསར་ཞབས་དྲུང་རིན་པོ་ཆེ་ད་ཁོང་རྣམ་པ་གི་དབུ་ཁུར་གཙོ་བོ་བྱས་ནས་དེ་འདྲ་འཚོགས་གནང་གི་ཡོད་རེད་ལགས།
ལགས་ལགས་སོ། ཨ་ནི། གོ་ཐོས་ལ་ཡ་ཨ་ནི།

ད་ལོ་ང་ཚོའི་སྨོན་ལམ་སྐབས་ལ་ཡང་སྐུ་མདུན་དཔེར་ན་རྡོ་རྗེ་གདན་ལ་ཆིབས་བསྒྱུར་གནང་གི་ཡོད་པ་དེ་ང་ཚོས་ཧ་གོ་དུས་ཙམ་པ། དེའི་སྐབས་ལ་ང་ཚོས་སྨོན་ལམ་ཚོགས་པའི་ངོས་ནས་དེ་ནས་དགའ་ལྡན་ཕོ་བྲང་ལ་ཡང་སྙན་སེང་ཞིག་ཕུལ་བ་རེད་སྙན་ཞུ་ཞིག་བྱས་པ་རེད། ང་ཚོ་སྐུ་མདུན་ཡིད་བཞིན་ནོར་བུ་ང་ཚོ་སྨོན་ལམ་སྐབས་ལ་ཡང་ཅིག་དབུ་བཞུགས་ཚོགས་མགོན་དུ་ཡང་ཆིབས་བསྒྱུར་ཞིག་ཕེབས་ཐུབ་ན་དཔེ་མི་སྲིད་ཡག་པོ་ཡོང་ས་རེད་ཟེར་དེ་འདྲའི་ང་ཚོས་གསོལ་འདེབས་ཞུས་པ་རེད་གསོལ་འདེབས་ཞུ་དུས་ཙམ་པ། དགའ་ལྡན་ཕོ་བྲང་གིས་ཡང་སྐུ་མདུན་རང་ལ་ཡང་སྙན་སེང་ཞིག་ཕུལ། ཕི་ཡོད་པ་འདྲ་ཕེ་དེ་རྩམ་པ་ཀུན་བཏེག་གི་ཡེ་ནས་འགྲིག་གི་རེད་ང་ཡིན་གྱི་མེད་ཀྱི་ཕེ་གི་ཡིན་གསུང་ཕེ་དེ་བྱ་བྱེད་གནང་བྱ་ཡིན་ན་ཡང་དུས་ཚོད་དེ་མ་ནས་ནས་ཆུང་རྡོ་རྗེ་དེང་ལ་ཕེ་རྩ་བའི་རྗེས་ལ་ནས་མཛད་རིན་དུ་བཏུར་ནས་ཡིན་དུས་ཚོད་གནང་གི་ཡིན་ཕེ་དེ་བཀའ་གནང་སོང་ང་ཁ་ཚ་ངན་མ་དེ་ཡེ་ནས་རྩམ་པ་ཁ་ཚ་ངན་མ་དང་ང་ཚོ་ཅིག་ཕེ་ཤ་ཤ་འདྲ་བ་ཅིག་དེ་འདྲ་ཅིག་རྩིས་བྱ་བ་རེད་ཡིན་རྗེས་ནས་ང་ཚོ་དེ་མ་ཕེ་རྩ་དེ་རྩམ་པ་ནས་ཡང་ཁ་ཚང་ཁྱེད་ཉིན་ག་ཡིན་པ་ཡིན་པ་ཅིག་ང་ཚོ་ཡ་དགའ་དེ་ཕོ་རང་དེ་ལྟ་དྲུང་ཆེ་རྩ་ལ་ཡ་བཅའ་བྱེད་དེ་འདྲ་ནས་སུ་ཞུས་པ་རེད།

མ་ཕེབས་པ་འདྲ་པོ་ཐག་ཆོད་པའི་བཟོ་འདྲ་པོ་དེ་འདྲ་ཆགས་བསྡད་ཡོད་ཟེར་དེ་ཞུ་ཡས་ཡིན། ལགས་ལགས་སོ། རེད་ད་སྐུ་མདུན་མིག་སྔར་གནས་མཆོག་རྡོ་རྗེ་གདན་ལ་ཡང་བཞུགས་གདན་འཇགས་པ་ཙམ་གྱིས་ཨ་ནི་ཚོགས་མགོན་ལ་ཕེབས་པ་ནང་བཞིན་ཨ་ནི་མོས་པ་གནང་བ་ཡིན་ན་འགྲིག་གི་རེད། དངོས་གནས་སྐུ་མདུན་སྐུ་ངལ་གསོ་དགོས་ཀྱི་འདུག་བ་རེད་ད་ལྟ་གོང་དུ་གསུངས་པ་ནང་བཞིན་ད་ད་ལྟ་ས་སྐྱའི་གི་སྨོན་ལམ་ཆེན་མོ་འདིའི་སྐབས་ལ་ད་ཉི་མ་བཅུ་འཚོགས་དུས་ཙམ་པ་ཨ་ནི་ཉིན་རེ་ཉིན་རེ་ཆོས་ཕྱོགས་ཀྱི་བྱེད་སྒོ་ག་རེ་སྤེལ་གནང་གི་ཡོད་རེད་ཅེས་ཀྱི་ངོ་སྤྲོད་གནང་དང། ལགས་རེད་ད་ལྟ་ཅིག་གསུངས་པ་ནང་བཞིན་རེད་སྤྱིར་བཏང་ད་སྐུ་མདུན་གནས་འདི་ལ་ཕེབས་པ་ཙམ་ཞིག་ང་ཚོའི་ཚོང་སྐད་ལ་ངེས་ཡོད་སུས་ཕ་གིའི་ཤག་ཅིག་ཅག་མ་ཅག་ཁྱད་པར་གང་ཡིན་མིན་ང་ཚོའི་ཚོང་སྐད་རང་ལ་ང་ཚོས་བརྩི་བཀུར་གནང་བསྡད་ཀྱི་ཡོད་རེད་བརྩི་བཀུར་ཞུ་བསྡད་ཀྱི་ཡོད་རེད་དེ་ཙམ་དུ་མ་ཟད་པར་ད་ལྟའི་ཆ་ལ་ང་ཚོས་ནི་སྐུ་མདུན་གྱི་གསུང་བཤད་ག་རེ་གནང་ན་ང་ཚོའི་སྨོན་ལམ་ཚོང་ངེས་ཅིག་ཅིག་བླ་ཆེན་རྣམ་པས་དབུས་པའི་ཅིག་གི་སེར་སྐྱ་མང་ཚོགས་རེད་གྲྭ་ཚོགས་ཡོངས་སུ་རྫོགས་པ་དེ་སྐུ་མདུན་གྱི་གསུང་བཤད་ཡིན། ཨའི་གོ་སྐབས་དེ་འདྲ་བྱུང་བསྡད་པ་རེད་ཡིན་དུས་དེ་ཡིན་དུས་ཙམ་པ་ཅིག་ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན་བྱིན་རླབས་བྱིན་རླབས་ཁྱད་པར་སེ་མོ་བ་གཅིག་ཆང་འདྲོགས་ཆགས་བསྡད་ཡོད་རེད་དེ་ཞུ་བའི་གཅིག་དང། ད་ལྟའི་ཆ་ལ་ང་ཚོས་ད་ཉིན་གྲངས་བཅུ་གི་རིང་དེ་ལ་གསུང་ཡ་གཙོ་བོ་འདྲ་བོ་དེ་ད་ཆ་དང་ལོ་རྟག་པར་གཅིག་པ་འདྲ་བོ་ཅིག་རེད་བལྟས་བལྟས་ཟེར་བའི་ལོ་རེ་ད་མི་འདྲ་བ་ཡོང་གི་ཡོད་ན་མ་གཏོགས་ད་བརྒྱ་ཆ་ནས་མ་སོང་བརྒྱ་ཆ་དགུ་བཅུ་དེ་གཅིག་པ་རེད་ང་ཚོའི་གསུང་ཡ་གཙོ་བོ་དེ་ཡིན་ནི་འཕགས་པ་བཟང་པོ་སྤྱོད་པའི་སྨོན་ལམ་གྱི་རྒྱལ་པོ་དང་འཇམ་དཔལ་མཚན་བརྗོད་དེ་ག་རང་གསུང་གི་ཡོད་རེད།

གནས་མཆོག་རྡོ་རྗེ་གདན་ལ་ཨ་ནི་བྱང་ཆུབ་མཆོད་རྟེན་གྱི་རྒྱབ་ལ་དགེ་འདུན་པ་མང་པོ་འདུ་འཛོམས་བྱས་ནས་འདུག་སྨོན་ལམ་རྒྱུན་དུ་བསྐྱངས་ནས་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད། ཨ་ནི་འཛམ་བུ་གླིང་འདིའི་ནང་ལ་ཡ་ད་ཞི་བདེ་ཡོང་ཡ་དང་ཨ་ནི་སངས་རྒྱས་ཀྱི་བསྟན་པ། ག་ས་ག་ལ་དར་རྒྱས་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་ཡག་གི་ཆེད་དུ་སྨོན་ལམ་གསོལ་འདེབས་གནང་བ་དེ་དངོས་གནས་སྐལ་བ་བཟང་པོ་རེད། ཨ་ནི་དེ་དང་ཆབས་ཅིག་ཨ་ནི། ད་ཡར་དཀོན་མཆོག་ལ་མཆོད་པ་ཕུལ། སྨོན་ལམ་བརྒྱབ་པ་ནང་བཞིན་མར་ངན་སློང་ལ་སྦྱིན་པ་བཏང་སྲོལ་ཡོད་རེད་ད་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཨ་ནི་དེ་དབུལ་པོ་ཉམ་ཐག་ཚོ་ལ་ཡ་ད་ག་རེ་ཞུ་དགོས་རེད་ཅིག་ཕན་ཐོགས་བྱས་པ་ཡིན་ན་སངས་རྒྱས་དགྱེས་པའི་མཆོད་པ་འདི་ཡིན་གསུང་གི་ཡོད་རེད་ཨ་ནི་འདི་འདྲ་གི་ཐད་ལ་ཡ་ཨ་ནི་ས་སྐྱའི་ད་རེས་སྨོན་ལམ་འདིའི་བརྒྱུད་ནས་ཨ་ནི་ཕྱག་ལས་དེ་འདྲ་གནང་ཡོད་ན།
ད་ལྟའི་ཆ་ལ་ང་ཚོས་སྤྱིར་བཏང་གཙོ་བོ་གཙོ་བོ་ད་ད་ངས་གོང་དུ་ཞུས་པ་ནང་བཞིན་རེད། ནས་ཕ་གིའི་མཆོད་རྟེན་གྱི་མདུན་ལ་ཡ་མཆོད་པ་ད་མཆོད་པ་རྒྱ་ཆེན་པོ་ཅིག་བཤམས་ཀྱི་ཡོད་རེད་དེ་ནས། མེ་ཏོག་གི་མཆོད་པ་ཡིན་ན་རེད་ལོངས་སྤྱོད་ཡིན་ན་རེད་དེ་མ་ཡིན་པའི་ད་ཅིག་མཆོད་རྫས་གཞན་གྱི་ཐོག་ནས་མཆོད་པ་གང་ཆེ་ཆེ་གང་མང་མང་འདྲ་བོ་བྱས་དེ་འདྲ་ཕུལ་གྱི་ཡོད་རེད་དེ་དང་མཉམ་དུ་ནས་སྨོན་ལམ་གསུང་ཡ་དང། འཇམ་དཔལ་མཚན་བརྗོད་གསུང་ཡག་ལ་སོགས་པ་དེ་འདྲའི་བྱེད་ཀྱི་ཡོད་རེད་ནས་དེ་ཚོའི་ཕྱོགས་ལ་ཡ་སྤྱིར་བཏང་ད་ང་ཚོ་གི་ད་ལོ་དམིགས་བསལ་ལས་རིམ་ཆེན་པོ་དེ་འདྲའི་དམིགས་བསལ་མེད་ན་ནིང་འདྲ་བོ་ཡིན་ན་ང་ཚོ་ནས་ད་ལྟ་དབུལ་ཕོངས་འདྲ་བོ་སློང་མོ་བྱས་བསྡད་མཁན་དེ་ཚོ་གི་ཆེད་དུ་ནས་ཀམ་པ་ལི་དེ་འདྲའི་མང་པོ་ཅིག་ཕར་ཕུལ་ཡོད་རེད་ད་ལོ་སྤྱིར་བཏང་ཆུང་ཙག་ཆུང་ཙག་འདྲ་མ་གཏོགས་ཆེན་པོ་དེ་འདྲའི་དམིགས་བསལ་གི་སློང་མོ་རང་ལ་སྦྱིན་པ་ཕུལ་ཡག་གི་ད་ལྟའི་ཆ་ལ་མཛད་རིམ་རྒྱ་ཆེ་ཡག་དེ་འདྲའི་དམིགས་བསལ་གི་གོ་སྒྲིག་ཞུས་མེད།

སྟོང་པ་ཉིད་ཀྱི་ལྟ་བ་གང་ཡང་སྟོང་ཐུབ། གང་ལྟར་སྟོང་ཉིད་ཀྱི་ལྟ་བ་གང་ཡང་དུ་བྱང་ཆུབ་ཀྱི་སེམས་གང་ཡང་དེ་ལྟར་དེ་ཆེ་ཆེ་བའི་ནང་ནས་ཆེ་ཤོས་གནད་འགག་ཆེ་བའི་ནང་ནས་ཆེ་ཤོས་དེ་ཆགས་ཀྱི་ཡོད། འོ་དེ་ཡང་སེ་ཡང་སེ་བཀའ་གནང་བསྡད་ཀྱི་འདུག་ད་གཙོ་བོ་འགྲོ་བ་དེ་རེད་དྲན་གྱི་འདུག།
ད་ལྟ་གོང་དུ་བཀའ་གནང་བ་ནང་བཞིན་རེད་ངས་ཀའི་གསུང་ཆོས་དེ་བྱས་གོ་སྐབས་བྱུང་དེ་དུས་བརྩམས་པ་གསུང་གི་འདུག་དངོས་ནས་ད་ལྟ་གོང་དུ་བཀའ་གནང་བ་ནང་བཞིན་རེད་ཨ་ནེ་གཙོ་བོ་མི་མང་ཆེ་གི་ད་གཙོ་བོ་ཞོགས་པའི་ཡར་ལངས་པ་ད་ག

སྐུ་མདུན་གྱི་གསུང་ཆོས་དང་མཉམ་དུ་ཁྱེད་ཀྱི་ཡོད་རེད། དེ་ཁྱེད་ཀྱིས་བརྩམས་པ། གར་རྫོང་གོང་མ་ཁྲི་འཛིན་རིན་པོ་ཆེས་ང་ཚོར་ད་གོ་སྒྲིག་ཚོགས་པའི་ངང་གོ་སྒྲིག་ཚོགས་པ་ལ་མ་བཀག་ན་ཡང་ཞེས་པ་ལ། ང་ཚོས་ད་སྐུ་མདུན་གྱི་གསུང་ཆོས་བཅར་ཡག་དེ་དཔེ་མི་སྲིད་པའི་གོ་སྐབས་བཟང་པོ་སྐལ་བ་བཟང་པོ་རེད་དེ་ཡིན་དུས། སྐུ་མདུན་གྱི་གསུང་ཆོས་བཀའ་བློན་འོང་གསུང་ད་ཅིག་བསྟན་ཁུལ་དུ་བྱེད་པ་ག་དེའི་མཁས་པ་ཡིན་ན་དེ་ལ་ཡང་ང་ཚོས་སྨོན་ལམ་བཞག་བྱས་ནས་བཅར་དགོས་རེད། སྐུ་མདུན་གྱི་གསུང་ཆོས།